གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང་མཁན་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཅིག་པ་གི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བདེ་ལེགས་སྨན་ཁང་གི་གོ་སྒྲིག་གནང་སྟེ་ཉི་ཧོང་གི་ཨོ་ཀ་མིག་གི་ཆེད་ལས་སྨན་པ་ཚོགས་ཀྱིས་བཞུགས་སྒར་རྡ་རམ་ས་ལར་འདས་པའི་ལོ་ངོ་ཉི་ཤུ་གི་རིང

དེ་ཡང་བཞུགས་སྒར་དུ་བདེ་ལེགས་སྨན་ཁང་གི་གོ་སྒྲིག་གནང་སྟེ་འདས་པའི་ལོ་ངོ་ཉི་ཤུ་ཡི་རིང་ལ་ཉི་ཧོང་གི་ཨོ་ཀ་མིག་གི་ཆེད་ལས་སྨན་པ་ཡི་མཐུན་ཚོགས་ནས་རིན་མེད་ཀྱི་ལིང་ཏོག་གཤག་བཅོས་དང་མིག་ལ་སྨན་བཅོས་སོགས་རྒྱ་གར་ཡུལ་མི་དང་བོད་མི་གཉིས་ཀ་ལ་ཁྱད་པར་མེད་པའི་གི་ཐོག་ནས་གནང་བཞིན་ཡོད་པ་སྟེ་བར་ལམ་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་ཏོག་དབྱིབས་ནད་ཡམས་ཀྱི་དབང་གིས

ད་ང་ཚོ་ལོ་ཉི་ཤུའི་རིང་ལ་ཡང་མིག་གཤག་བཅོས་བཏང་པ་དེ་ཆིག་སྟོང་བརྒྱ་དང། འདི་ཆགས་བཞག་བརྒྱད་ཅུ་གྱ་བདུན། དེའི་ནང་ནས་ད་བོད་པ་ལ་ཡང་ཉིས་བརྒྱ་བརྒྱད་ཅུ་གྱ་གསུམ། བྱས་རྒྱ་གར་དགུ་བརྒྱ་གཉིས་ལ་ཡང་ང་ཚོ་མིག་གཤག་བཅོས་འདུག་བཏང་བཞག་ད་རེས་ང་ཚོ་མིག་གཤག་བཅོས་བཏང་དགོས་ཡས་དེ་མི་དྲུག་ཅུ་ཆགས་འདུག་དྲུག་ཅུ་ཆགས་ཀྱི་འདུག་ནམ་རྒྱུན་ད་ཚད་ད་གཅིག་པ་འདྲ་ཅིག་རེད་ད་ལྟ་བར་དུ་མང་ཤོས་ང་ཚོ་གཤག་བཅོས་བཏང་ཡས་དེ་བདུན་ཅུ་དོན་བདུན་རེད་བཞག།

ཡང་སངས་རྒྱས་ཀྱི་བསྟན་པ་ཡུན་གནས་ཐུབ་རྒྱུ་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུ་ལ་རག་ལས་ཀྱི་ཡོད་པས། དཔལ་ས་སྐྱ་སྨོན་ལམ་ཚོགས་ཆུང་གིས་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་འདུག། སྣང་མེད་སྐུ་མཆེད་བསྟན་པ་དང་བསྟན་པ་རྒྱས་པར་བྱིན་གྱིས་རློབས། དེ་ཡང་ཟླ་བ་དེའི་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་འགོ་བཙུགས་ཀྱིས་ཉིན་གྲངས་བཅུ་གི་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ལྗོན་ཤིང་གི་མདུན་ལ།

རྒན་བསོད་ནམས་རིན་ཆེན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། སྤྱིར་བཏང་གི་ད་བླ་མ་སྐུ་ཚེ་ཞབས་པད་བརྟན་དགོས་ཡ་དེ་ད་ལྟ་གི་དུས་ཚོད་ལྟ་བུ་ཅིག་ལ་མཚོན་པ་ཡིན་ན་དཔེ་མི་སྲིད་གི་གལ་ཆེན་པོ་འདྲ་ཅིག་མཚོན་བསྡད་གི་ཡོད་རེད། གང་ཡིན་ཟེར་ན་བླ་མ་རྣམ་པ་སྐུ་ཚེ་ཞབས་པད་བརྟན་བསྡད་པ་ཡིན་པ་ཡིན་ན་བླ་མ་རྣམ་པ་གི་ཐུགས་ཀྱི་གསང་བ་ཚང་མ་ང་ཚོ་བསྟན་པ་དེ་བཞུགས་བསྡད་ཡོད་པ་ཡིན་པ་སོང་ཙང་བསྟན་པ་དེ་གནས་པ་འདྲ་ཅིག་ཆགས་གི་ཡོད་རེད་དེ་སོང་ཙང་ཨ་ནི་ད་ལྟ་གི་དུས་ཚོད་ལྟ་བུ་ཅིག་ལ་མཚོན་ན། ད་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད། ཨ་ནི་ད་ག་ནང་བཞིན་གྱི་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་རེད། ད་ག་ནང་བཞིན་གྱི་བསྟན་བདག་བླ་ཆེན་སུ་འདྲ་ཅིག་ཡིན་པ་ཡིན་ན་སྐུ་ཚེ་ཞབས་པད་བརྟན་དགོས་ཡ་དེ་ཧ་ཅང་གི་གནད་འགངས་ཆེན་པོ་རེད་དེ་སོང་ཙང། རྩ་བའི་སྐུ་ཚེ་ཞབས་པད་བརྟན་དང་མ་བརྟན་ཟེར་དེ་བརྟན་བཞུགས་ཕུལ་དང་གསོལ་བ་བཏབ་དགོས་ཡ་དེ། ང་རང་ཚོའི་ཆོས་ཀྱི་གཞུང་ལུགས་ཀྱི་སྟེང་ནས་གལ་ཆེན་པོ་ཅིག་བརྩི་གི་ཡོད་རེད་དེ་སོང་ཙང་ང་རང་ཚོའི་ངོས་ནས་ད་ལོ་རེ་བཞིན་དུ། སྐུ་ཚེ་ཞབས་པད་བརྟན་ཡ་གྱི་ཆེད་དུ་ང་ཚོ་རྒྱུན་གཏན་གསོལ་འདེབས་ཞུ་གི་ཡོད་རེད།
ད་རེས་གོང་མ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་གི་ལྷན་ཚོགས་དེ་ཡི་ཐོག་ལ་ས་སྐྱ་གོང་མ་ཁྲི་ཆེན་བཞི་བཅུ་ཞེ་གསུམ་པ་དབུས་པའི་གི་རྒྱ་བལ་འབྲུག་གསུམ་གྱི་ནང་ལ་ཡོད་པའི་ས་སྐྱ་ཡི་དགོན་པ་བཞི་བཅུ་ཞེ་བདུན་གྱི་བླ་སྤྲུལ་དང་མཁན་པོ། གཞན་ཡང་དད་ལྡན་སེར་སྐྱ་མི་མང་བཅས་ཁྱོན་བསྡོམས་མི་གྲངས་སྟོང་ཕྲག་བརྒྱད་དགུ་ཙམ་ཞིག་ལྷན་འཛོམས་ཀྱིས་བརྟན་བཞུགས་བསྟར་འབུལ་འབུལ་ཡོད་འདུག་ཡང་ད་ཐེངས་ཀྱི་ས་སྐྱ་སྨོན་ལམ་ཆེན་མོ་ཡི་དམིགས་ཡུལ་ཇི་ཡིན་གྱི་སྐོར། ས་སྐྱ་ཡི་སྨོན་ལམ་ཚོགས་ཆུང་གི་ཚོགས་གཞོན་མཁན་པོ་ཨ་ཕྲིན་ལགས་ཀྱིས་འདི་ག་ཡི་རླུང་འཕྲིན་ཁང་ལ་གསུངས་ཡོད་པ་རེད།
སྤྱིར་བཏང་མི་མང་གི་ཁྲོད་ནས་མང་པོ་རེད་ལ་ད་ཕར་ཚུར་བསྡོམས་པའི་གི་མི་སྟོང་ཕྲག་ཕལ་ཆེར་བརྒྱད་དགུ་དེ་འདྲ་སླེབས་ཡོད་རྒྱུ་རེད། དེ་ནི་སྤྱིར་བཏང་ས་སྐྱ་པའི་ཆོས་བརྒྱུད་འཛིན་མཁན་གི་ཞབས་སེ་མང་པོ་ཞིག་ཕེབས་ཡོད་རེད་ལ་དེ་ཙམ་མ་ཟད་པར་དུ་ཡིད་བཞིན་ནོར་བུ་སྣ་ཕེབས་དེ་དེ་ལ་བརྟེན་པའི་གི་མི་མང་པོ་ཕེབས་འདུག་བ་ལ།

དེ་མིན་གནས་མཆོག་རྡོ་རྗེ་གདན་དུ་དགུན་དུས་སུ་ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་བཞིན་ཡོད་པ་ལྟར། འདི་ཚེས་ཉི་ཤུ་རྩ་དྲུག་ནས་འགོ་བཙུགས་ཀྱིས་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཉི་མ་དྲུག་གི་རིང་ཚོགས་བཞིན་ཡོད་པ་རེད་འདུག།

ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་རྒྱ་གར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། ཉེ་ལམ་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དྲུག་ཉིན་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་དམར་ཤོག་གི་གཙོ་འཛིན་ཟུར་པ་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་ཟེར་བ་རྒྱ་ནག་གཞུང་གིས་སྲུང་བརྩི་ཞུས་ཏེ། མའོ་ཙེ་ཏུང་གིས་བོད་ལྗོངས་ཞི་བའི་བཅིངས་འགྲོལ་བཏང་ནས་བོད་མིར་འོད་སྟོང་འཕྲོ་བའི་མདུན་ལམ་བཏོད་ཡོད་ཚུལ་སོགས་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་འདུག་ཀྱང་བོད་ལྷ་སར་གནས་སྡོད་བོད་མི་ན་གཞོན་ཞིག་གིས། རྒྱ་ནག་གཞུང་གིས་རྒྱུན་དུ་བོད་ཞི་བའི་བཅིངས་འགྲོལ་བཏང་བའི་དུས་ཆེན་ཟེར་བ་དང་དམར་ཤོག་དབུ་བརྙེས་པའི་དུས་ཆེན། མའོ་ཙེ་ཏུང་སྐྱེས་པའི་ཉིན་མོ་སོགས་དུས་དྲན་དེ་དག་གཞུང་འབྲེལ་གྱི་སྲུང་བརྩི་ཞུས་ཏེ་བོད་ཀྱི་ལོ་རྒྱུས་ལ་དངོས་བདེན་མེད་པའི་འཁྱོག་བཤད་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་ཏེ། མཐར་ཐུག་བོད་མི་ཚོ་ཡིད་ཆེས་དགོས་པ་བཟོ་གི་ཡོད་པ་མ་ཟད་གོང་ཞུས་དུས་དྲན་དེ་དག་གི་སྐབས་སུ་ལོ་རབས་བཞི་བཅུ་དང་ལྔ་བཅུ་བཅས་ཀྱི་སྐབས་སུ་བོད་མི་ཁྱིམ་ཚང་དབུལ་ཕོངས་འགའ་ཤས་ཀྱི་པར་རིས་འགྲེམས་སྟོན་བྱས་ཏེ་སྐབས་དེ་དུས་བོད་ཆ་ཚང་དེ་འདྲ་ཡིན་པ་འགྲེལ་བརྗོད་དང་བོད་བཅིངས་གྲོལ་ཟེར་བ་བཏང་ནས་བོད་ཡར་རྒྱས་ཕྱིན་ཡོད་པ་བཤད་ཀྱི་ཡོད་ཀྱང་དོན་དངོས་ཐོག་དེང་གི་རང་བཙན་རྒྱལ་ཁབ་མང་པོ་ཞིག་བཅིངས་གྲོལ་ཟེར་བ་བཏང་མི་དགོས་པའི་སྒོ་ནས་ཡར་རྒྱས་ཕྱིན་ཡོད་པ་གསལ་པོ་རེད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་མའོ་ཙེ་ཏུང་སྐྱེས་པའི་ཉིན་དང་བསྟུན་གཞུང་འབྲེལ་གསར་སྤེལ་ཁང་ཁག་ཏུ་མའོ་ཙེ་ཏུང་གི་འཆར་གཞི་བཞིན་སྲུང་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་བོད་གཞུང་དང་གྲོས་འཆམ་བྱུང་ནས་བཞག་སྟེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བཞི་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མའོ་ཙེ་ཏུང་ལ་གློག་འཕྲིན་བཏང་ནས་གང་ཉིད་མཆོག་གིས་གྲོས་མཐུན་ལ་བརྩི་བཀུར་ཞུ་རྒྱུ་ཡིན་ཞེས་གསུངས་ཡོད་ཚུལ་རྒྱ་ནག་གཞུང་གིས་བརྗོད་འདུག་པ་མ་ཟད་སྐབས་དེ་ཡི་བོད་གཞུང་དགའ་ལྡན་ཕོ་བྲང་གི་མཐོ་རིམ་མི་སྣ་སྲིད་ཚབ་སྟག་བྲག་རིན་པོ་ཆེ་སོགས་ནི་བོད་ལྗོངས་ཀྱི་ཁ་བྲལ་ཕྱོགས་གཏོགས་དང་བཙན་རྒྱལ་རིང་ལུགས་ཟེར་བའི་ཕྱོགས་གཏོགས་ཡིན་ཚུལ་བརྗོད་དེ། བོན་ཆོས་དེ་ནི་རྒྱ་ནག་ནས་ཁ་བྲལ་གཏོང་རྒྱུ་ཡི་རེ་ངན་བཅངས་ཡོད་ཚུལ་བརྗོད་པ་སོགས་ཀྱི་དྲིལ་བསྒྲགས་སྤེལ་བ་ནི་ལོ་རྒྱུས་ཐོག་ནས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ལུགས་གསལ་སྟོན་བྱས་པ་ཞིག་ཀྱང་ཡིན། གོང་ཞུས་བོད་ནས་གནས་ཚུལ་མཁོ་སྤྲོད་པ་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་དོན།
ཐུགས་ཁོ་ནས་སེམས་ཅད་ཁ་བ་ན་ལ་ཡ་ཙམ་གྱིས་བོད་ཉིད་མང་མི་སྐྱེ་དགོས་ཀྱི་རེད་སྙམ་ན། ད་སྐབས་བོད་མི་སུ་འདྲ་ཞིག་གིས་མང་ཚོགས་ལ་བོད་ཀྱི་དངོས་ཡོད་ལོ་རྒྱུས་དང་ལྷག་དོན་དུ་དེ་སྔ་བོད་རང་བཙན་ཡིན་པའི་ལོ་རྒྱུས་སོགས་འགྲེལ་བརྗོད་བྱེད་མཁན་རྣམས་རྒྱ་ནག་གིས་ནད་ཐོག་བས་འཛིན་བཟུང་བྱེད་ཀྱི་འདུག་ཅེས་བརྗོད་དེ། དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་འགོ་སྟོད་དུ་སྣ་དཀར་རྩེ་རྫོང་ཁུལ་དུ་བོད་མི་གཉིས་ཀྱིས་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཡིན་པའི་ཡི་གེ་དང་རྒྱལ་དར་སོགས་བདག་ཉར་བྱས་པའི་ཉེས་མིང་འོག་ལོ་དགུ་ཡི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་མའོ་ཙེ་ཏུང་གིས་བོད་ལ་དབང་བསྒྱུར་བྱས་པའི་སྐབས་བོད་ཀྱི་སྐད་ཡིག་བེད་སྤྱོད་མེད་པ་བཟོས་པ་དང། ཆོས་ལུགས་དང་རིག་གནས་བཀོལ་སྤྱོད་བྱེད་ས་མེད་པ་སོགས་བོད་ཀྱི་སྲིད་འབྱོར་རིག་གསུམ་ནི་ཆེས་སྡུག་ཤོས་ཀྱི་གནས་སུ་གྱུར་ཡོད་པ་གསུངས་ཤིང། བོད་ཞི་བས་བཅིངས་འགྲོལ་བཏང་ཡིན་ཟེར་བ་དེ་ནི་དོན་དངོས་ཐོག་རྒྱ་ནག་དམར་ཤོག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མཁན་བོད་མི་ཚོར་རྩ་མེད་བཏང་བའི་རྗེས་བོད་མི་རྣམས་འུ་ཐུག་ཐབས་ཟད་དེ་མཐར་བཙན་གྱིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེ་བཞག་དགོས་བྱུང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

གཟུགས་པོ་སྒོ་ནས་དྲག་རིགས་ཤེས་ཡོན་སྒོ་ནས་དྲག་རིགས་གོ་གནས་སྒོ་ནས་དྲག་རིགས་དེ་ཚོ་ཚང་མ་དེ་རྩ་མེད་བཏང་ནས་བོད་མི་རིགས་ད་དཔེ་ཧ་ལས་པ་ཐབས་སྐྱོ་གནས་སྟངས་འགྱུར་བཅུག་པ་མ་ཚད།
གཞི་རྩའི་ཆ་ནས་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་བོད་མིའི་རང་དབང་དོན་དུ་བོད་ཕྱི་ནང་གཉིས་སུ་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རང་ལུས་མེ་བསྲེགས་བཏང་ཡོད་པ་དང་ད་བར་བོད་ཀྱི་དགོན་སྡེ་སྟོང་ཕྲག་དྲུག་ཙམ་ཞིག་གཏོར་བཤིག་བཏང་ཡོད་པ་ལོ་རྒྱུས་ནང་གསལ་ཡོད་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ཀྱིས་བོད་ནང་ལོ་རེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་ཁར། ད་བར་བོད་མི་ས་ཡ་གཅིག་ལྷག་རྐྱེན་འདས་སུ་བཏང་ཡོད་པ་དེ་དག་ད་དུང་ཡིན་ནའང་རྒྱ་ནག་གཞུང་གིས་ཁ་གསབ་བྱས་མེད་པ་འགྲེལ་བརྗོད་གནང་བྱུང། རྩ་བའི་ཆ་ནས་རྒྱ་ནག་གཞུང་ཁོ་རང་ཚོ་གི་སྲིད་དབང་སྟེར་རྒྱུའི་འགྱུར་བ་ཐེབས་སྟངས་ཀྱི་རིམ་པ་མང་པོ་ཞིག་སྒང་ནས་ག་རེ་གསལ་པོ་བྱུང་བ་རེད་ཟེར་བ་ན་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ལོ་གི་ཁོ་རང་ཚོ་གི་གཞུང་འབྲེལ་གྱི་ཡིག་ཆ་དེ་འདྲའི་ནང་ལོགས་ཡིན་པས་ན་ད་མའོ་ཀྲུའུ་ཞིའི་སྐབས་ལ་ཡང་གཅིག་མང་གཙོ་བཅོས་བསྒྱུར་དང་ཨ་ནི་བོད་ལ་ཡ་གཅིག་རྒྱ་ནག་གིས་དབང་བསྒྱུར་བྱས་པའི་སྐབས། བཙན་འཛུལ་བྱས་པའི་སྐབས་དང་དེ་འདྲ་ལ་སོགས་པ་ལ་ཡ་ཨ་ནི་བོད་ནང་ལ་ལ་ད་གཅིག། དགོས་མེད་ཀྱིས་ད་གཅིག་མི་གསོད་ཁྲག་སྦྱོར་ཤུགས་ཆེན་པོ་ཞིག་བྱས་ཡོད་པ་ཁོ་རང་ཚོ་གིས་འདུག་བྱས་ནས་སྲིད་བྱུས་སྒང་ནས་ངོས་ལེན་བྱས་པ་དེ་འདྲའི་ཡིག་ཆ་མང་པོ་ཡོད་མཐོང་ཡོད་རེད། ཡིན་པས་ན་ད་དེང་སང་ཆར་ལ་ཡང་སྔོན་མ་བརྒྱད་ཅུ་གྱ་གྲངས་གི་ནང་ལོགས་ལ་ཁོ་རང་ཚོ་གིས་གཅིག། ནོར་འཁྲུལ་བྱུང་མང་པོ་བྱུང་ཡོད་པ་ངོས་ལེན་བྱེད་རྒྱུ་དེ་ད་དེང་སང་ཆར་ལ་ཡང་ཞི་ཅིན་ཕིང་སླེབས་པའི་རྗེས་ལ་གཅིག།

མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་ཞུ་བའི་བཞུགས་མོལ་ཚོགས་འདུ་ཟེར་བའི་ཐོག་ཞི་ཅིན་ཕིང་མཉམ་ཞུགས་བྱས་ཏེ། མའོ་ཙེ་ཏུང་གིས་གསར་སྐྲུན་བྱས་པའི་ལས་དོན་མུ་མཐུད་དུ་མདུན་ཕྱོགས་སུ་སྐྱོད་པར་བྱེད་དགོས་པ་སོགས་བརྗོད་འདུག་པ་དང་ཉམས་ཞིབ་པ་ཉི་འོད་ལགས་ཀྱིས་ད་སྐབས་ཞི་ཅིན་ཕིང་གི་སྣེ་ཁྲིད་འོག་རྒྱ་ནག་གཞུང་གིས་མའོ་ཙེ་ཏུང་ལ་སྔར་ལས་ལྷག་པར་ཆེ་བསྟོད་བྱེད་ཀྱི་ཡོད་པ་དེས་རྒྱ་ནག་གི་སྲིད་ཇུས་འཛིན་སྟངས་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པ་གསལ་པོ་མཚོན་ཐུབ་ཅེས་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱ་རྒྱུ་ཡི་ལངས་ཕྱོགས་མཁྲེགས་པོར་འཛིན་པ་ཡིན་ན། རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་མང་པོ་འགེལ་རྒྱུ་ཡི་སྡིགས་ར་གཏོང་གི་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉེར་རྩ་བཞི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་བཅུ་གསུམ་གི་ཉིན་ཐའེ་ཝན་གྱི་ནང་ལ་ཡུལ་དེ་ཡི་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གནང་གི་ཡོད་པ་དང། རྒྱ་ནག་གཞུང་གིས་ཐའེ་ཝན་ལ་བདག་དབང་ཡོད་ཚུལ་བཤད་ནས་དྲག་ཤུགས་བེད་སྤྱོད་བྱས་པའི་གི་ཐོག་ནས།